འདི་ནི་ཟེར་རེད་བ་རྩ་བ་འདི་རེད་བ་འདི་ནི་ངོ་བོ་ཉིད་ཀྱིས་འགྱུར། གང་ལ་འགྱུར་ཞེས་བྱ། དེ་ལས་གཞན་ལའང་ངོ་བོ་ཉིད་ཀྱིས་འགྱུར། ཟེར་བ། ད། འདི་ནི་ངོ་བོ་ཉིད་ཀྱིས་འགྱུར་ཟེར་ཏེ་མཐུན་དཔེ་དེ་བཀོད་ཡོད་ས་རེད། ཟེར་བ། འདི་ནི་ཟེར་གློག་ལྟ་བུ་ཆོས་ཅན་ཟེར་བ། དེ་ཆོས་ཅན་ཅིག་ངོ་བོ་ཉིད་ཀྱིས་འགྱུར་ཟེར་རེད་བ་འོ། ཁོ་རང་གྲུབ་ཙམ་ཉིད་ནས་ངོ་བོ་ཉིད་ཀྱིས་འཇིག་པར་འགྱུར་རེད་ཟེར་འགྱུར་ཏེ་དེ་ལྟར་མངོན་སུམ་གྱིས་མཐོང་གི་འདུག་བ་ཟེར་གློག་དེ་གང་སླད་པ་དག་པ་ང་རང་ཚོ་ནམ་མཁར་གློག།

མཐོང་གུ་བ་ཡིན་པ་རེད། གྱན་རྟགས་འདི་ཚོ་ཁོ་གྲུབ་ཙམ་ཉིད་ནས་འཇིག་པ་བོ་རེད་པ་ངོ་བོ་ཉིད་འགྱུར་བ་རེད་ཁོ་མཐོང་གི་ཡོད་པ་མ་རེད་དེའི་རྟགས་ལ་ཅི་འདུག་གུ་གུ་རེ་གསུང་གུ་སར་བང་མཐོང་མི་བྱེད་རེ་ཅི་འདུག་ཞེས་ནི་ཚིག་འགྲེལ་རྒྱག་སྟངས་གཅིག། ཡང་ན། འཇིགས་པ་འདི་ནི་དངོས་པོ་རྣམས་ལ་དག་ཡས་ཀྱི་འཇིག་པ་འདི་ནི་ཟེར་ནས་འདི་ནི་ངོ་བོ་ཉིད་འགྱུར་ཟེར་གློག་གི་གམ་ཕྱིན་པར་བ་ཐུམ་བུའི་གམ་ཕྱིན་པར་བ། ད་ཤ་མ་དེ་ཁོ་རང་དོན་ཁར་བོ་དཔེ་དོན་གཉིས་ནས་དོན་ཁོ་རང་བྱས་ནས་ནི་ཡང་ན་འཇིགས་པ་འདི་ནི་དངོས་པོ་རྣམས་ལ་ངོ་བོ་ཉིད་ཀྱིས་གྲུབ་པར་འགྱུར་ཏེ་ཟེར་དེ་ཡང་ཡིན།

རང་དུས་དེ་སྐད་ཅིག་མའི་དུས་སུ་མི་སྡོད་པ་ཡིན་ཏེ་ནི། ནི་ག་རེ་ཡིན་ན། ཡུན་ཤིན་ཏུ་ཐུང་བའི་དངོས་པོ་ཡིན་པའི་ཕྱིར། ཞེས་པ། འོ་དེ་འདྲའི་ཞིག་བཀོད་ནས་མི་རྟག་པ་ཟེར་སྒྲུབ་རིགས་པ་དེ་འདྲའི་ཞིག་བཀོད་ཤག་ན་ཡག་རེད། ད་བདེན་མེད་ཟེར་སྒྲུབ་ཟེར་དུས་གཅིག་པ་རིག་རེད་བ་ད་ཅུང་མ་གཅིག་པ་རེད་འགྲོ་གི་རེད་བ། ང་ཚོའི་དེའི་དབུ་མའི་ནང་ལ་ཡང་དབུ་མ་ག་རེ། ཐལ་འགྱུར་ལུགས་ལྟ་བུར་བྱས་ན་བདེན་མེད་ཟེར་སྒྲུབ་ཀྱི་རིགས་པ་དེ་ལ། ད་ནམ་མཁའི་པད་མོའི་སྟེང་དུ་ཡང་བདེན་མེད་དུ་འགྲོ་ཡས་ཅི་ཡོང་ང་ཡོད་ཕ་ཅིན་ཡོང་ང་ཡོད། དཔེར་ན་ནམ་མཁའི་པད་མོ་བཞིན་མཐུན་དཔེ་ཐུབ་མི་ཐུབ་མི་འདྲ་བའི་སྐད་ཆ་ཤོད་དགོས་རེད་བ།

སྐད་ཅིག་མ་ལྔ་ཡི་ཡུན་ཚད་དུ་མི་འཇིག་པ་གནས་ཡག་དེ་ནི་བྱས་པ་རྟགས་ཉིད་ནི་མེད། མེད་ག་རེ་ཟེར་ན་ཀོ་ཁོ་རེ་སྐད་ཅིག་མ་ལྔ་ཡུན་ཚད་ལ་གནས་ཟེར་ཀོ་ཆ་ཅན་ར་ཀོ་ཅིག་སྐད་ཅིག་མ་ལྔ་ཡུན་ཚད་ལ་གནས་མཁན་ཀོ་ཅིག་བཤད་ར་བ། བཤད་པར་དེ་ཁོ་རང་ཁོ་རེ་སྐད་ཅིག་དང་པོའི་དུས་དེ་བ་རང་ནས། སྐད་ཅིག་དང་པོ་དེ་གི་ད་དུས་ཚོད་དྲུག་ཅུ་ཡར་ཁོའི་རྫོགས་པའི་དེ་རང་ནང་ལ་སྐད་ཅིག་མ་ལྔ་ཡུན་ཚད་ལ་གནས་མཁན་ཀོ་དེ་རང་རང་ཐག་ཆོད་ས་ར་བ། བྱས་ད་ཀོ་སྐད་ཅིག་མ་ལྔ་ཡི་ཡུན་ཚད་ལ་མི་འཇིག་པ་གནས་པའི་བྱས་པ་རྟགས་ཉིད་ནི་མེད། གཞན་དཔེར་ན་སྐད་ཅིག་མ་ལྔ་ཡི་ཡུན་ཚད་མོ་ཀོ་ཅེ་ན། ཟླ་བ་གཅིག་ཡུན་ཚད་ལ་གནས་མཁན་གྱི་བྱས་པ་ཡོད། ཡོད་ཀྱང་ཟླ་བ་ལྔ་ཡུན་ཚད་ལ་མི་འཇིག་པ་གནས་མཁན་གྱི་བྱས་པ་དེ་འདྲ་མེད། ལོ་དང་ཟླ་བ་དེ་འདྲ་མེད་ཟེར་བ་འདྲ་ཞིབ་ཆ་བྱས་ན་དེས་ཕན་གྱི་མེད་འགྲོ་བསམ་ནང་དོན་ལ། འོ་ད་ལྟ་ཀོ་གང་འདྲ་རེད། ཟླ་བ་གཅིག་ཡུན་ཚད་ལ་གནས་མཁན་དེ་ཀོ་གང་ཡང། ཟླ་བ་གཅིག་ཡུན་ཚད་ལ་གནས་དཔེར་ན་ཉི་མ་སུམ་ཅུ་ཐམ་ཡུན་ཚད་ལ་ཏག་ཏག་གནས་ང་ཚོ་རགས་པར་བྱས་ན་ཡང་ཉི་མ་སུམ་ཅུ་ཡུན་ཚད་ལ་གནས་མཁན་ཟེར་ཡག་ཀོ་རེད་བ། ཀོ་ཡང་ཨ་ནི་ཉི་མ་གཅིག་རྫོགས་ཚར་དང། ཨ་ནི་ཞག་མ་སུམ་ཅུ་ཡུན་ཚད་ལ་གནས་མཁན་གྱི་ཀོ། དེ་ནས་འཇིག་ཚར་ད། ཀོ་མི་འཇིག་ཟེར། ཀོ་ཡང། ཞག་མ་སུམ་ཅུའི་ཡུན་ཚད་ལ་གནས་ཟེར་ཡག་ཀོ་ཆ་ཅན་ཀོ་གནས་མཁན་རེད་ཆ་བཟང་མོ་བཏང་ཨ་ར་བ། ཨོ་དེ་འདྲ་རེད་བྱས་ནས། འདི། འདི་འདྲ་རེད་བྱས་ཨ་ར་བ། རེད་བ། སྐད་ཅིག་མ་ལྔའི་ཡུན་ཚད་དུ་མི་འཇིག་པ་གནས་མེད། དེ་ཡང་རང་གྲུབ་དུས་ཀྱི་སྐད་ཅིག་གཉིས་པ་ད་དེ་ཡ་གན་ཕྱིན་བྱས། ད་ཡུག་ག་འདུག་བསྡད་ལ། རེད་བ། བསྒྲུབ་བྱའི་ཆོས་ཀྱི་ལྡོག་པ་གཅིག་པོ་དེ་ཉིད་གཞི་རགས་པ་བུམ་པ་དང་བྱས་ན་ནི་རགས་པའི་མི་རྟག་པ་དང་ཕྲ་བ་ག་རེ་ཡིན་ན། རྟག་ན་ཕྲ་བའི་མི་རྟག་པ་ཟེར་བྱས་པ། ཨོ་ཁོ་དང་འདྲ་བོ་བྱས་ནས་རེད་བ། རང་གྲུབ་དུས་ཀྱི་སྐད་ཅིག་གཉིས་པར་མི་སྡོད་དོ་ཞེས་པའི་རང་གྲུབ་དུས་ལ་འདྲ་མི་འདྲ་ཡོང་བ་རེད་ཟེར་བ། དཔེར་ན་ཉི་མ་གཅིག་གི་ཞག་མ་གཅིག་གི་གྲུབ་དུས་ལ་ཡལ་གྱི་ཟེར་ཡག་ཁོ་རང་རེད་ཟེར་བ། ཚེས་གཅིག་དང་མཚོན་ན་ཡུད་ཙམ་སུམ་ཅུ་ཡུན་ཚད་གནས་ཟེར་ཡག་ཁོ་རང་རེད་བ། རང་གྲུབ་དུས་ལ་ཡུད་ཙམ་སུམ་ཅུ་ཡུན་ཚད་རེད་བ་འོ་དེ་ཡོང་གི་རེད་ད། ག་རེ་ཟེར། དུས་ཀྱི་ཐུང་བའི་མཐར་ཐུག་པ་དང་མཚོན་ན་ཁེངས་པ་གཅིག་ཡུན་ཚད་དུ་གྱུར་ཟེར་བ་འོ་དུས་ཀྱི་ཐུང་བའི་སྐད་ཅིག་མ་རང་གྲུབ་དུས་དེ་ལ་ཁེངས་པ་གཅིག་ཙམ་ཞིག་ལས་མེད་པ་ཡིན་ཙང། དེ་འདྲ་བྱས་ནས་ད་རང་གྲུབ་དུས་ཁོ་རང་གྲུབ་དུས་གྲུབ་དུས་གྲུབ་དུས་ཟེར་ཡག་དེ་སྐད་ཅིག་གཉིས་པ་མི་སྡོད་ཟེར་ཡག་དེ་རགས་པ་ལ་འཇགས་སམ་དེ་ནི་ལོ་ར་བོ་དེ་ཁོ་རང་གྲུབ་དུས་ཁོ་ཁོའི་ཡུན་ཚད་ཁོ་དེ་ལ་ལོ་གཅིག་ནང་བསྡད་ཟེར་བཤད་གོ་བར་བ་དེ་ལ་མི་འཇིག་པར་གནས་མཁན་གྱི་དེ་འདྲ་མེད་ཨོ་ཐུགས་སུ་བསྡམས་ན་དེ་ནི་ཞིབ་ཆ་ཞིག་ཐོན་གྱི་ཡོད་ན་བས་ན་ར་བ་རྟ་ཟ་ཁག་ཡས་ར་བ་དེ་ཨ་ལི་དེ་འདྲ་ར་ཞིག་འདུག་བ། འདིའི་སྐད་ཆའོ་དེ་ན་དུ་བ་རང་གྲུབ་དུས་དེ་ད་འདིའི་ཐར་ལམ་གསལ་བྱེད་ནང་ལ། བརྒྱ་ཉི་ཤུ་རྩ་དགུའི་ཐ་མ་དང་བ་ལོ་སོ་དེ་རེད། རང་གྲུབ་དུས་སུ་ཟེར་ནི། འཇིག་པའི་རྫས་སུ་རང་གྲུབ་དུས་སུ་འཇིག་པའི་རྫས་སུ་གནས་པ་ལ་རང་ཡོད་ཙམ་དུ་སྐྱེ་བའི་རྒྱུ་མིན་པའི་རང་འཇིག་རྒྱུ་གཞན་སྐྱེ་བ་ཤིན་ཏུ་རྟོགས་སླ་ཟེར་གྱི་འདུག་བ་དེ་ན་རེད། བ་རེད། བ་དེ་འདྲ་འདི་ཟེར་གྱི་འདུག་བ། ཡོད་ན་ཉེས་པ་སོགས་ན་རེ། ད་ཡག་གི་དེ་སྐད་ཅིག་མ་དང་པོའི་དུས་སུ། དུས་སུ། དུས་སུ་དེ་ནས་བཟུང་སྟེ་སྐད་ཅིག་མ་ལྔ་ཡི་མི་འཇིག་པའི་རྫས་སུ་ཡོད་མེད་ཀྱི་སྐད་ཆ་དྲིས་ཡོང་དུས། མེད་ཟེར་ན་དེ་ནས་བཟུང་སྟེ་སྐད་ཅིག་མ་ལྔར་གནས་པའི་རྫས་དེ་སྐད་ཅིག་མ་དང་པོའི་དུས་སུ་ཡོད་ལ། གཉིས་པའི་དུས་སུ་མེད་པས་ཟེར་ཏག་ཏག་ཏག་དེ་གི་དེ་ལན་བརྒྱབ་ན་ཏག་ཏག་འགྲོ་བའི་ཚུལ་ཡིན་དགོས་ས་རེད། མེད་པས་ནི། བྱས་པ་རང་གྲུབ་པའི་དུས་ལས་དུས་གཉིས་པར་མི་སྡོད་སའི་གོ་ཏག་ཏག་སླེབས་ཚར་བ་རེད། དེ་ཡིན་དུས་སམ་མི་འཇིག་པ་ཀོ་མེད་པ་ཀོ་དེ་ནས་མི་འཇིག་པ་སྐད་ཅིག་མ་ལྔའི་ཡུན་ཚད་ལ་མི་འཇིག་པར་གནས་མཁན་གྱི་རྫས་མི་འཇིག་པའི་རྫས་སུ་གནས་མཁན་ཀོ་མེད་པ་ཀོ་དེ་ནས་ཧ་གོ་བ། མི་སྡོད་ཅིང་རང་གྲུབ་དུས་སུ་འཇིག་པའི་རྫས་སུ་གནས་པ་ལ་ནི། རང་ཡོད་ཙམ་དུ་སྐྱེ་བའི་རྒྱུ་མིན་པའི་རང་གི་འཇིག་རྒྱུ་གཞན་མེད་པ་ཤིན་ཏུ་རྟོགས་སླ་རེ་ད་གང་ཇི་རང་གྲུབ་པའི་དུས་ཁོ་རང་རང་ལ་ལམ་སང་དང་འཇིག་ཐ་མལ་པ་དང་གཞན་ཡང་མ་རེད་གྲུབ་དུས་ཁོ་རང་རང་ལ་ཡིན་ན་ཡང་དེའི་དུས་ཚོད་དེ་ལ་ཀོ་བས་ཏེ་འཇིག་རྒྱུ་ཐག་ཆོད་མཁན་ཡིན་ཙང་འཇིག་ངེས་སུ་སླེབས་ཚར་བ་སླེབས་ཚར་དུས་ཁོ་རང་གྲུབ་པ་དང་འཇིག་ངེས་ཀོ་མཉམ་པོ་ལ་སླེབས་ཚར་དུས་ཀོ་རྒྱུ་གཅིག་གིས་བསྐྱེད་པ་རེད། ཟེར་བའོ། དུག་བྱེད་ནི་རེད་བྱེད།